འོ་དེ་ནི་དུག་ཆ་སྟེ་མི་ཐུབ་ཅིང་རབ་ཏུ་མ་ཞི་བར་འགྱུར་བས་བདེ་བར་གནས་སུ་མེད་དོ། སྔོན་དེ་ནི་ལུས་དང་སེམས་གདུང་བའོ། སྐྱེ་བ་མི་འདོད་བཞིན་དུ་འབྲལ་བའི་ཆོས་ཉིད་ཡིན་པས་དེ་ནི་སྡུག་བསྔལ་བའོ། སྐྱེས་པ་ཐམས་ཅད་ཀྱི་མཐའ་འཆི་བ་ལས་མ་འདས་ཤིང་དེ་ཡང་དེ་ནི་མི་འདོད་ལ་དེས་ཀྱང་སྡུག་བསྔལ་ཁོ་ན་མྱོང་བར་བྱེད་པའོ། ད་རུ་བ་སྐྱེ་བ་མི་འདོད་བཞིན་འབྲལ་བའི་ད་གང་ན་སྐྱེ་བ་ལ་ཕྱིན་ཆད་ལ་ཡང་དེ་དག་ཡང་སྐྱེས་ཕྱིན་ཆད་ལ་སྐྱེས་པའི་མཐའ་མ་འཆི་བ་སོགས་འདུས་བྱས་དག་ཞེས་གསུངས་ནས་དེ་ནི

བྱ་བ་དེ་ནི་འོ་དེ་ནི་འཆི་བ་ལ་བབ་ཡོང་དུས་ཡ་དེ་ནི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་དེ་ནི་འོ་དེ་ནི་ག་ཚད་རིང་གི་ནི་མྱོང་གི་ཡོད་སྡུག་བསྔལ་སྡུག་བསྔལ་སྐྱེད་ཀྱི་ཡོད་རེད་ཅི་ཟེར་ནས་མེད་རོགས་དེ་ནི་དེ་ཡིན་ན་སྡུག་བསྔལ་ཁོ་ན་མྱོང་བར་འགྱུར་རོ། དེ་ལྟར་ན་སྐྱེ་བའི་ཚེ་སྡུག་བསྔལ་དང་གཏམ་རྒྱུད་སྡོམ་རོགས་དེ་མེད་རོགས་དེ་ལྟར་ན་སྐྱེ་བའི་ཚེ་སྡུག་བསྔལ་དང་བཅས་པ་དང

ལ་དག་དོན་དག་མཐོང་ན་དག་དེ་འདྲ་འདྲ་བའི་རྣམ་པ་མང་པོ་ཡོད་པ་རེད། མི་གཙང་བ་རྣམ་པ་མང་པོས་ཡོངས་སུ་གང་བ་སྲིན་བུའི་རིགས་སྟོང་ཕྲག་མང་པོ་དེ་ནི། གནས་སྟོང་ཕྲག་མང་པོའི་གནས་ཤིན་ཏུ་དྲི་ང་བའི་སྒོ་གཉིས་དང་ལྡན་པ་རུས་པའི་བུ་ག་དང་ཁུང་བུ་ཕོ་དུ་མ་དང་ལྡན་པ་གཅིན་དང་ཀླད་པ་དང། ཀླད་རྒྱས་དང་དེ་ནས་རྐང་གི་ཚོགས་རྣམས་ཀྱི་རྐང་གི་ཚོགས་ཀྱི་སྤྱན་ཤིན་ཏུ་དེ་ནི།

མི་ནག་འདྲེ་བ་བ་ར་ནི་ཡ་མན་དུ་བཅུག་བྱས་སྐྱུ་རུ་ཁ་བ་དང་སྐྱུར་བ་དང་རྩུབ་པ་དང་ལན་ཚྭ་བ་དང་ཚ་བ་དང་བསྐ་བ་དང། མེ་སྟག་ལྟ་བུ་དག་གིས་ནི་རེག་པའི་སྲིན་བྲོས་སྲིན་ནི་དེ་ནི་སྲིན་ནི་བྲོས་མ་བཞིན་མི་གཙང་གི་ཁུ་བས་ནི་གསོས་མི་གཙང་བ་དེ་ནི་མྱགས་པ་རབ་ཏུ་དེ་ནི་འབར་བའི་འདམ་གྱི་ནང་དུ་ནི་དུ་ནི་སོང་སྲོག་གི་དབང་པོ་ནི་མི་བརྟན་མའི་ལུས་ཀྱི་ནང་གི་མེས་ནི་ཀུན་དུ་གདུང་ཀུན་ནས་གདུང་བ་ཀུན་དུ་ཡོངས་སུ་གདུང་ཚ།

དཔེར་ན་འོ་དེ་ནི་ཟས་ཧ་ཅང་སྣུམ་པ་དང། འོ་དེ་འདྲ་པོ་འདྲ་མེད་དུ་བཟས་པའི་སྐོར་གསུངས་ཡོད་འོ་ད་སྡུག་བསྔལ་མྱོང་གི་ཡོད་འདུག་སྟབས་མ་འདོད་པ་ལ་སྤྱོད་པ་དང་ཧ་ཅང་རྒྱུག་ཤ་ལེན་དུ་བྱེད་མི་འགྲོ་འོག་དེ་ཚོའི་སྐོར་དང། དེ་ཚོའི་གནས་སྐབས་སུ་མངལ་དེ་ནས་སེམས་ཅན་ཚེ་སྲོག་དང་ང་རང་གི་ཤེས་རྒྱུ་མེད་པ་མ་གཏོགས་དག་སྡུག་བསྔལ་མང་པོ་མྱོང་འདུག་འོག་ཡིན་པར་བ་དེ་ནས་གནོད་པར་གསུངས་ཤིང། ཕོ་བའི་སྐབས་འོག་ལོང་གའི་སྟེང་ན་བཅིང་བ་ལྔས་བཅིངས་པ་བཅིང་བ་ལྔ་ཟེར་དུས་དེ་ནས་མགོ་བྱས་དེ་ནས་རྐང་ལག་བཞི་བྱས་དག་དེ་མིན་འགྲོ་དེ་གཅིག་མ་ནུས་ཤིང།

དབང་པོ་ཐམས་ཅད་ནི་ཚ་མངལ་གྱི་དྲི་མ་དེ་ནི་དྲི་མ་ཤིན་ཏུ་དེ་ནི་བཙོག་པས་ནི་ལུས་གཡོགས། སྐོམ་པས་དེ་ནི་མཆུ་དང་མགྲིན་པ་དང་སྙིང་ནི་དེ་ནི། སྐམས་ཏེ་ཟེར་དེ་ནི་དེ་ནི་དོག་པ་དང་ཉམ་ང་བ་དང་དེ་ནི་མི་བཟད་པ་དང་གནས་པ་སྟེ་རྒྱུ་དང་རྐྱེན་གྱི་དབང་གིས་སྔོན་གྱི་ལས་ཀྱི་རྣམ་པར་སྨིན་པ་ལས་སྐྱེས་པའི་རླུང་གིས་ཕུལ་བ་ན་དཀའ་དཀའ་ལྟར་ཅི་ཞིག་ལྟར་ཏེ་འབྱུང་ངོ། དེ་བྱུང་མ་ཐག་ཏུ་བཟང་པོ་ཐོབ་ཡང་ཉེས